ད་ལེ་རེས་གཟའ་ཉི་མའི་གནས་ཚུལ་ཁག་ལ་གཞིགས་པ་ཡིན་ན་ཉེ་ཆར་གཟའ་ལྷག་པའི་ཉིན་མོ་རྒྱ་གར་བྱང་ཤར་མངའ་སྡེའི་འབྲས་ལྗོངས་ཁུལ་གྱི་རི་སྟེང་གི་འཁྱགས་རོམ་ཡོད་སའི་མཚོ་ཞིག་གློ་བུར་མཚོ་ཁ་རྒྱས་པའམ་མཐོ་བའི་རྐྱེན་གྱིས་རི་གཤམ་ས་གནས་མང་པོར་བསམ་ཡུལ་ལས་འདས་པའི་ཆུ་ལོག་གི་རྐྱེན་ངན་གོད་ཆག་ཅིག་བྱུང་ཡོད་པ་རེད། གནམ་གཤིས་ཚན་རིག་པ་ཚོས་བརྗོད་པར་བྱས་ན་དེང་སྐབས་གནམ་གཤིས་འགྱུར་ལྡོག་དང་གོ་ལའི་ཚ་དྲོད་རྒྱས་ཀྱི་ཡོད་པའི་དོན་རྐྱེན་ལ་བརྟེན་ནས་ཧི་མ་ལ་ཡའི་རི་རྒྱུད་དུ་ཡོད་པའི་གཏན་ཆགས་འཁྱགས་རོམ་དེ་དག་བཞུར་ནས་རྐྱེན་ངན་གོད་ཆག་འདིའི་རིགས་ཇེ་མང་དུ་འགྲོ་སྲིད་པའི་ཉེན་བརྡ་བཏང་དང་གཏོང་མུས་ཡིན་པ་རེད། དེ་ཡང་འབྲས་ལྗོངས་མངའ་སྡེའི་ཉེན་སྐྱོབ་ལས་ཁང་གི་འགན་འཛིན་སྐུ་ཞབས་ཨ་ལིན་རཱཇ་རཱའེ་ཡིས་མཉམ་འབྲེལ་གསར་ཁང་ལ་ཞལ་པར་ཐོག་བཅར་འདྲི་དང་ལེན་གནང་བའི་སྐབས་སུ། འབྲས་ལྗོངས་ཁུལ་དུ་ཆུ་ལོག་རྒྱུག་ཡུལ་ས་གནས་འདྲ་མིན་ཁག་ནས་མི་ཤི་བའི་ཕུང་པོ་ཉི་ཤུ་རྩ་དགུ་ལག་སོན་བྱུང་ཡོད་པ་དེའི་ཁར་ཁྱིམ་མཚེས་མངའ་སྡེ་ནུབ་སྦེང་གྷོལ་དང་ཉེ་འཁྲིས་རྫོང་སྡེ་ཇཱལ་པཱ་གུ་རི་གཉིས་ཀྱི་ནང་ནས་ཕུང་པོ་བཞི་བཅུ་ཞེ་བརྒྱད་རྙེད་སོན་བྱུང་སོང་ཞེས་གསུངས་ཡོད་འདུག་དེ་རིང་གཟའ་ཉི་མའི་ཉིན་མོ་ས་གནས་སྲིད་གཞུང་གིས་སྤེལ་བའི་གནས་ཚུལ་ལ་གཞིགས་པ་ཡིན་ན། ཆུ་ལོག་བརྒྱབ་པའི་རྗེས་སུ་ད་ཆ་ཏིས་ཏ་གཙང་པོའི་ཆུ་ཁ་དེ་རྒྱུན་ལྡན་ཅན་དུ་གྱུར་ཡོད་འདུག་ན་ཡང་ས་གནས་མི་མང་བདུན་ཅུ་དོན་བདུན་ལ་སྲོག་སྐྱོན་དང་བརྒྱ་ཙམ་ཞིག་གར་སོང་ཆ་མེད་དུ་གྱུར་ཡོད་འདུག་སྟབས་ལེགས་པ་ཞིག་ལ་ཆུ་ལོག་གི་རྐྱེན་ངན་བར་འགྲོ་ལམ་འགག་པ་དང་གློག་ཆད་ནས་འབྲེལ་མཐུད་བྱེད་ཡུལ་མེད་པར་གྱུར་ནས་གར་འགྲོ་འདིར་འགྲོ་མེད་པར་ལུས་པའི་མི་མང་ཉིས་སྟོང་ལྔ་བརྒྱ་ཙམ་ཞིག་ཡོད་པ་དེ་དག་ཉེན་སྐྱོབ་ཐུབ་ཡོད་པ་རེད། ད་དུང་ཆུ་ལོག་གི་རྐྱེན་ངན་ཚབས་ཆེ་བྱུང་ཡུལ་དང། རྒྱ་ལམ་ཚང་མ་འགགས་ནས་ལུས་པ་མང་པོ་ཞིག་འཕྲལ་སེལ་ཉེན་སྐྱོབ་སྡོད་ཁང་ཁག་གི་ནང་བཞག་ཡོད་པ་རྣམས་རིམ་པས་མཁའ་ཐོག་ནས་དབོར་འདྲེན་བྱེད་ཀྱི་ཡོད་པ་རེད། འོན་ཀྱང་གནམ་གཤིས་སྡུག་པའི་རྐྱེན་གྱིས་མི་མང་སུམ་སྟོང་ཙམ་ཞིག་ལམ་འཕྲལ་དབོར་འདྲེན་མ་ཐུབ་པར། རིམ་པས་དབོར་འདྲེན་བྱེད་ཐབས་བྱེད་ཀྱི་ཡོད་པ་རེད། ཆུ་ལོག་གི་རྐྱེན་ངན་དེའི་འོག་འབྲས་ལྗོངས་ཁུལ་དུ་སྡོད་ཁང་གཅིག་སྟོང་ཉིས་བརྒྱ་ལྷག་ལ་སྐྱོན་ཆག་བྱུང་བ་སོགས་མི་རྒྱུ་ཟོག་གསུམ་ལ་རྐྱེན་ངན་གོད་ཆག་ཚབས་ཆེན་ཞིག་ཏུ་གྱུར་ཡོད་པ་རེད། འབྲས་ལྗོངས་མངའ་སྡེ་འདི་ནི་བོད་དང་རྒྱ་གར། བལ་ཡུལ་བཅས་དང་ས་འབྲེལ་ཡོད་པར་སོང་ཙང་དུས་རྒྱུན་དུ་ནས་ས་མཚམས་ས་ཁུལ་དེ་དག་ན་ས་སྲུང་དཔུང་དམག་ཡོད་པར་སོང་ཙང་ད་ལེ་གློ་བུར་ཐོལ་རྒྱག་ཐོག་ཆུ་ལོག་བརྒྱབ་པའི་སྐབས་སུ་རྒྱ་གར་གྱི་དཔུང་དམག་གི་རྟེན་གཞི་ཁག་ནས་མེ་མདའ་དང་འབར་རྫས་ལ་སོགས་གོ་མཚོན་མང་པོ་ཞིག་ཆུས་ཁྱེར་ཡོད་པའི་སྐོར་ལ་གཟའ་སྤེན་པའི་ཉིན་མོར་རྒྱ་གར་གྱི་བདེ་སྲུང་ལས་ཁང་ནས་གསལ་སྟོན་བྱས་ཡོད་པ་རེད། དེ་བཞིན་གཟའ་པ་སངས་ཉིན་མོ་ས་གནས་ཀྱི་གསར་འགྱུར་འགའ་ཞིག་ནང་ནུབ་སྦེང་གྷོལ་ནང་ཆུ་ལོག་བརྒྱབ་པའི་སྐབས་སུ་མེ་སྒྱོགས་དང་འབར་རྫས་ཁག་ཅིག་འབར་གས་བྱུང་བའི་འོག་མི་གཉིས་ལ་སྲོག་སྐྱོན་དང་བཞི་ཙམ་ཞིག་ལ་རྨས་སྐྱོན་ཕོག་ཡོད་པ་གསལ་སྟོན་བྱས་བཞག། འབྲས་ལྗོངས་ཁུལ་དུ་བྱུང་བའི་གནས་ཚུལ་འདི་དག་ནི་འཛམ་གླིང་ནང་གི་རི་བོ་མཐོ་ཤོས་ཨང་གསུམ་པ་ཡིན་པ་ཀང་ཅིན་ཇུང་ཀ་ཅེས་པ་དེ་ཡི་རི་གཤམ་དུ་ཆགས་པའི་ལྷོ་ནག་མཚོ་ཟེར་བ་དེའི་ནང་འཁྱགས་རོམ་ཞུ་བའི་ཆུ་དང་ས་གནས་སུ་ནམ་རྒྱུན་གྱི་ཚད་གཞི་ལས་ཆར་པ་མང་པོ་བབས་པའི་དོན་རྐྱེན་ལ་བརྟེན་ནས་རི་གཤམ་གྱི་མཚོ་དང་གཡས་གཡོན་གཙང་ཆུ་ཁག་གི་ཆུ་ཁ་རྒྱས་པའི་རྐྱེན་གྱིས་ཏི་སི་ཏ་གཙང་ཆུའི་སྟེང་དུ་བརྒྱབ་པའི་ཆུ་མཛོད་དེ་ཐོར་ནས་ཆུ་ལོག་གིས་གོད་ཆག་ཆེན་པོ་ཞིག་བྱུང་ཡོད་པ་མ་ཚད་བཟོ་ལས་ཡར་ཐོན་སོང་བའི་རྗེས་སུ་གོ་ལའི་ཚ་དྲོད་ཀྱི་ཚད་གཞི་དེ་ཡང་ཌིག་རི་གཅིག་དང་ཚེག་གཉིས་ཙམ་ཞིག་གིས་མཐོ་རུ་སོང་ཡོད་པའི་དོན་རྐྱེན་ལ་བརྟེན་ནས་རི་བོ་ཧི་མ་ལ་ཡའི་སྟེང་གི་འཁྱགས་རོམ་ཁག་གི་ཞུ་ཚད་ཡང་མཐོ་རུ་སོང་ནས་ཆུ་ལོག་གི་ཉེན་ཁ་དང་འཇིགས་པ་དེའི་རིགས་ཆེ་རུ་འགྲོ་སྲིད་པའི་སྐོར་ལ་འབྲེལ་ཡོད་ཚན་རིག་པ་ཚོས་ཉེན་བརྡ་བཏང་དང་གཏོང་མུས་ཡིན་པ་རེད། ཆག་སྒོའི་གནས་ཚུལ་འདི་ཡི་བྱུང་རྐྱེན་གཅིག་ནི་གཟའ་འཁོར་སྔོན་མའམ་འདི་ཟླའི་ཚེས་གསུམ་གྱི་མཚན་མོར་དེ་ཁུལ་མཐོ་ཚད་མི་ཊར་གཅིག་ཁྲི་བདུན་སྟོང་སྟེང་དུ་གངས་རུད་ཅིག་བརྒྱབ་ཡོད་པ་དེ་ཡི་ཤུགས་རྐྱེན་གྱིས་རི་འདབས་འཁྱགས་རོམ་གཞན་པ་ཁག་ལ་སྒུལ་ཤུགས་ཕོག་ནས་རྡོ་དང་ཕ་བོང་ཡོད་པའི་འཁྱགས་རོམ་གྱི་དུམ་བུ་ཁ་ཅིག་མར་ཆག་ནས་མཚོ་ནང་ལྷུང་བ་དེ་དག་ལ་བརྟེན་ནས་རྒྱ་མཚོའི་མཚོ་ཁ་བརྒལ་ཏེ་ཆུ་ལོག་བྱུང་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། ས་གནས་མི་དམངས་ཚོས་གོད་ཆག་འདི་དག་གློ་བུར་དུ་བྱུང་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་འདུག་ཀྱང། ལོ་བཞིའི་གོང་དུ་ཉམས་ཞིབ་སྙན་ཐོ་ཞིག་གི་ནང་དེ་ཁུལ་གྱི་འཁྱགས་རོམ་ཁག་གི་གནས་སྟངས་ལ་ཞིབ་འཇུག་བྱས་པའི་ནང་ཆུ་ལོག་གི་ཉེན་ཁ་ཡོང་སྲིད་པའི་སྐོར་ལ་གསལ་སྟོན་བྱས་ཡོད་པ་རེད།